གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་པའི་བྲོ་ར་གི་ལེ་ཚན་དེ་དེ་རིང་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་ཁམས་པའི་བྲོ་ར་གི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་ཚ་བ་སྐྱིད་སྡུག་གི་གོ་སྒྲིག་གི་འོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་གསུང་ཆོས་ཉིན་གསུམ་གྱི་རིང་ལ་བོད་ཀྱི་གསོ་བ་རིག་པའི་གི་སྨན་བཅོས་རིན་མེད་ཀྱི་སྤྱི་ཚོགས་ཞབས་ཞུའི་ལས་དོན་སྤེལ་བའི་སྐོར་ལ་བགྲོ་གླེང་བྱེད་རྒྱུ་ཡིན། དེ་རིང་ང་ཚོའི་ལེ་ཚན་འདིའི་ནང་སྐུ་མགྲོན་ཁག་ལྔ་ཙམ་ཅིག་གདན་འདྲེན་ཞུས་ཡོད་པའི་ནང་ནས། ད་ལྟ་ཚ་བ་སྐྱིད་སྡུག་གི་ཚོགས་གཙོ་ཚེ་དབང་དོན་གྲུབ་ལགས། ནི་སྨན་པ་བློ་བཟང་རྒྱལ་མཚན་ལགས། སྨན་པ་བསྟན་འཛིན་བཀྲ་ཤིས་ལགས། སྨན་ཞབས་མ་བདེ་ཆེན་སྒྲོལ་མ་ལགས་དང་ནི་སྐུ་མཉེ་མ་འཕྲིན་ལས་དབྱངས་འཛོམས་བཅས་རྣམ་པ་ཁག་གདན་ཞུ་བཞེས་བྱས་ནས་ནི་ད་ལྟ་དེ། སྨན་བཅོས་རིན་མེད་ཀྱི་ཞབས་ཞུ་དེ་དང་འབྲེལ་བའི་སྐོར་ལ་གླེང་མོ་བཤད་ཀྱི་ཡིན།

དེའི་རྗེས་ལ་ད་ང་ཚོ་མི་སེར་གྱི་ཚ་བ་ཚོགས་པ་དེ་ཚོས་རྡོ་རུམ་རྙོག་རུམ་དེ་ག་དུས་ཕྱིར་ཐུབ་བ་མང་ཆེ་བ་ཞིག་ད་སྐབས་དེ་དུས་ཙམ་པ་ལ་ང་ཚོ་ག་དུས་བྲེལ་ཆེ་ལབ་ཡོད་ན་རྡ་རམ་ས་ལའི་གཡས་གཡོན་དེའི་ཁུལ་དེ་ལ་སྐྱོ་བོ་རེད་མ་ཚད་ད་མི་སེར་གྱི་ཆེད་རྒྱ་གར་དང་དེ་འདྲའི་ག་ལ་མི་སེར་གྱི་དེ་འདྲའི་གི་ཞེ་ར་ག་བྱུང་མ་འདུག་ར། ནི་ཉིས་སྟོང་བཅུ་གསུམ་ལ་ལ་ཉིས་སྟོང་བཅུ་གསུམ་དང་བཅུ་བཞིའི་བར་ལ་ང་ཚོ་གི་ད་བོད་གཞིས་བྱེས་གཉིས་ཅིག་གི་ག་ལབ་དགོས་རེད་ད་རྒྱལ་བ་རིན་པོ་ཆེ་ལ་བརྟན་བཞུགས་ཅིག་ཕུལ་ཡོད་རེད་སྐབས་དེ་དུས་ཙམ་པ་ལ་ནི་ང་ཚོ་གི་ཨ།

ཆུ། གངས་ཅན་ཐོལ་ལོ་དེ་འདྲའི་ཆེ་ནས་ནི་རོགས་པ་ཅིག་བྱེད་ཀྱི་ཡོད་རེད། དེ་ཅི་ཡིན་དེ། ད་ད་ལྟ་སྐབས་སུ་ཕེབས་པའི་ད་ང་ཚོ་གི། ལས་དོན་ནས་གཙོ་བོ་ཆེ་ཤོས་དེ་ད་ག་རེ་གནང་དགོས་པ་རེད་ལབ་པས་ན་དང་པོ་དེ། ནི། ག་ལབ་དགོས་རེད། སློབ་ཕྲུག་མང་པོ་ཅིག་ལ་སློབ་ཡོན་སྤྲད་དགོས་ཡོད་རེད་དེ་ཡང་ནི་ང་ཚོ། ཚ་ཁམས་པ་རང་ཚ་ཁམས་པ་རང་ལ་ཆགས་བསྡད་ཡོད། དེ་ཕྱིར་ནི་ད་ང་ཤེས་ཀྱི། འབྱུང་ཡིག་གི་གནས་པ་ལས་ལྷས་བྱས་པའི་གེ་ཡང། ཡང་དེ་འདྲའི་རྗེས་སྔོན་མ་ལོ་སྔོན་མ་ལ་བྱུང་ཡང་རེད་ལ། ཨཱ་ནི་ད་ལོར་ས་ར་ནས་དམིགས་བསལ་གྱིས་བྱུང་མ་སོང་དེ་ལ་ཡང་ང་ཚོ་ངོས་ནས་གི་དཔལ་འབྱོར་ཐོག་ལ་ཞབས་ཞུ་བྱེད་གི་ཡོད། ཨཱ་ནི་ད་ནང་བཞིན་གི་ང་ཚོ་ཕི་གི་ལས་ཡང་ཉམ་ཐག་ལབ་གི་ར་ད་ང་ཚོ་ཕ་ཡུལ་དུ་འགྱུར་པ་ཡང་ཉམ་ཐག་དེ་འདྲ་ཅིག་ཆགས་ནས་ཡང་ང་ཚོ་ཚ་ཁམས་པ་རང་ངོས་ནས་གི་ནི་རོགས་པ་བྱས་ནས་ཡང་དེ་དཔལ་འབྱོར་ཐོག་ལ་ཏོག་ཙམ་ཅིག་རོགས་པ་བྱས་ཡོད། ཨཱ་ནི་ནད་པ་ཐོག་ལ་རོགས་པ་བྱས་ར་ཁྱོད་གང་ཟག་ཡག་ཅིག་འདོམས་མ་མ་འདོམས་པས་ན་ང་ཚོ་འདིའི་ཐོག་ནས་གི་ག་རེ་བྱུ་བ་ལབ་པས་ན་དམིགས་བསལ་གིས་ནི་ཨཱ་བོད་གཞུང་འདི་ལ། བོད་གཞུང་གིས་ནི་བོད་གཞུང་དང་བསྟུན་ཚུལ་གྱི་རོགས་པ་ཕན་ཐོགས་ན་བསམ་ཅི་ཡང་དེང་རིགས་ཅན་རང་སྒྲུག་བྱེད་རྒྱུ་ཡིན་ལ། ལགས་སོ། ཁྱེད་ད་འདི་སྐབས་སུ་ཚ་བ་སྐྱིད་སྡུག་གི་ཚོགས་གཙོ་སྐབས་ག་ཚད་ཡིན་ན་དེ་སྔོན་ལ་ཚོགས་གཙོ་ག་ཚད་ཞིག་བྱུང་ཡོད་རེད་ཨ་ནི་ཚ་བ་སྐྱིད་སྡུག་གི་རྟེན་ཁུངས་འདྲ་པོ་དེ་གཙོ་བོ་དེ་ད་བཞུགས་སྒར་རྡ་རམ་ས་ལ་ད་ཡོད་རེད་པ་ལགས།

བརྟན་བཞུགས་སྐབས་སུ་ལ་སྐབས་དང་པོ་ཆགས་ཀྱི་འདུག་ནི་དེའི་རྗེས་ལ་ང་ཚོ་ད། མཁན་པོ་སྤེན་པ་ཆོས་འཕེལ་བརྡ་བརྒྱུད་པའི་སྐབས་གཉིས་པ་ལ་ཆགས་ཀྱི་འདུག་དེའི་རྗེས་ལ་ནི་རབ་བརྟན་དང་ཁོ་ཚོ་ཚོགས་གཙོ་བྱས་ནས་ཡང། སྐབས་གསུམ་པ་ལ་ཆགས་ཀྱི་ཡོད་རེད་ད་ད་ལྟ་ང་ཚོགས་གཙོ་བྱས་ནས་སྐབས་བཞི་པ་དེ་ལ་ཆགས་ཀྱི་ཡོད་རེད་ལ། ལགས་ལགས་སོ། ད་ཐ་མ་ང་ཚོས་དྲི་བ་གཞན་ལ་མ་འགྲོ་སྔོན་ནས་ཚ་བ་སྐྱིད་སྡུག་གི་ཁུངས་གཏོགས་ལ་ད་ལྟ་མི་ག་ཚད་ཅིག་ཡོད་མེད་དེ་འདྲའི་སྐོར་ལ་ཤེས་ཚོད་གས་ཐུབ་ཀྱི་ཡོད་རེད་པས་ཁྱོད་ཚོ་ད་རྡ་རམ་ས་ལ་ལ་ཅིག་མགྲོན་ཁང་ཡོད་རེད་པས་ཚོགས་པ་གིས་ད་ཅིག་ག་རེ་ཟེར་དགོས་རེད་ཅིག་ལས་ཁུངས་ད་དུང་ས་མ་རྡ་རམ་ས་ཡོད་པ་བཅས་ཅིག་ཆབ་སྲིད་ཟེར་ན་རེད་ཨ་ནི་མི་ག་ཚོད་ཅིག་ཡོད་མེད་དེ་འདྲའི་སྐོར་ལ་གས་ཤེས་ཐུབ་ཡ་ཡོད་རེད་པས། བྱས་ཙང་ངས་ད་ལྟ་ཚ་བ་ཚ་བ་སྐྱིད་སྡུག་ལ་ལྟ་ང་ཚོ་སྔོན་མ་སྐབས་གཉིས་པ་གོ་སི་ཡོད་ད་སྐབས་གཉིས་པ་ང་ཚོ་མཁན་པོ་དཔོན་པ་ཆེན་པོ་དེ་ཁུ་ཚུར་འཇུས་ནས་ནི་ང་ཚོ་ད་ཚ་བ་མི་མང་རང་ངོས་ནས་གི་ཞལ་འདེབས་འདྲ་ཅིག་བསྒྲུགས་ནས་ད་ང་ཚོ་ད་ཁང་པ་དེ་འདྲ་ཅིག་ཁང་པ་དེ building ཅིག་བསླངས་ཡོད་རེད།

ད་ཅིག་ཕྱག་རོགས་ཞུ་ཐུབ་ནི་གི་ཡང་ཅིག་ཚོགས་པ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཅིག་རྒྱུན་གཏན་ད་ཁྱེད་རྣམ་པ་ཚོ་གི་ཁྱེད་ཀྱིས་གསུངས་པ་ནང་བཞིན་ཅིག་ཞབས་ཞུ་དེ་འདྲ་ཅིག་ཞུ་གི་ཡོད་རེད་ད་དེ་རིང་སྐབས་སུ་བབས་ཀྱི་གི་ང་ཚོའི་ཁ་བའི་དྲི་རག་གི་ལེ་ཚན་འདི་ནང་ནི་གཙོ་བོ་ཅིག་གླེང་ཡག་དེ་ཨ་ནི་ད་ལྟ་ཉེ་ལམ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལ་ལ་ཅིག་གསུང་ཆོས་ཉིན་གསུམ་ཅིག་ཅིག་གནང་ཡོད་རེད་སྐབས་དེ་དུས་ད་ད

མི་རེ་ལ་སམ་ག་ལ་སམ་ལུང་དྲ་མི་རེ་མང་པོ་ཡོད་དེ་ཡང་ནི་ཅིག་ཐ་ཐུ་བུ་ཚུ་ཁྱ་ཡ་གེ་པེ་ཀ་ལི་ཁ་བུ་ཞི་བུ་ཅིག་ཡོད་པའི་ནང་པ་འདྲ་ཅིག་ཡོང་གི་འདུག་དེ་ག་ལི་ག་ལི་ད་ང་ཚོ་ཕན་ཚེ་ཅིག་སོ་སོ་ཅིག་ཅིག་འཇུས་ཉེན་བྱེད་བྱེད་འགྲོ་ཡོང་དེ་ཡང་ནི་པེ་ཚ་ཚུ་བུ་འདྲ་བ་དེ་འདྲ་ཅིག་ཆགས་སོང་བྱེད་སྟངས་ད་ད་ང་ཚོ་ད་ད་མེ་རི་ཀོལ་ཀེམ་ཟེར་ན་འདྲ་ད་ད་སྨན་བཅོས་རིན་མེད་འདི་ཨ་ནི་ཐོག་མ་ད་སོ་སོ་རང་ཉིད་མྱོང་ཚོར་འདྲ་པོ་ཅིག་ཆགས་ཚར་བས་ན་ཨ་ནི། ཡག་པོ་ཞེ་པོ་ཆགས་སོང་བསམ་དྲན་གི་འདུག་གང་ཡིན་ཟེར་ན་ད་ལྟ་འདི་ནང་ལོགས་ང་ཚོ་སྨན་བཅོས་རིན་མེད་འདི་ནང་ལོགས་ལ་ད་ཅིག་ཕྱི་ལུགས་ཀྱི་སྨན་པ་ཟེར་ན་འདྲ་ད་སྨན་ཞབས་པ་ཡོད་རེད་དེ་ད་དེ་ནང་བཞིན་གྱི་སྨན་རྩིས་ཁང་གི་ཨ་ནི་སྨན་པ་བསྟན་འཛིན་བཀྲ་ཤིས་དང་ཨ་ནི་དེ་ད་དེ་ནང་བཞིན་ད་ད་བསྐུ་མཉེ་ཟེར་ན་འདྲ་ད

གཙོ་བོ་དེ་ད་ལྟ་ང་ཚོ Sinus ལོ་ད་ལྟ་ང་ཚོ་ཡ་མ་ན་ཚ་དང་སྐེད་པ་ན་ཚ་པུས་མོ་ན་ཚ་ཨོ་དེ་ཚོ་ལ་གཙོ་བོ་བྱས་རེད་ད་ལྟ་སྤྱིར་བཏང་ང་ཚོ་ད་རྒན་གོག་རིགས་ལ་ཡང་གཙོ་བོ་ཅིག་བྱས་ཡིན་དེ་ཡིན་ན་ད་དེ Massage ལས་དེ་ལ་ད་མི་ཚང་མ་དོ་སྣང་བྱེད་ཀྱི་འདུག་དེ་བསམ་དེ་ཡིན་དེ་དཔེ་དེང་གི་ནད་པ་མང་པོ་ཞིག་བསླེབས་སོང་དེ་ལ་ད་ཉི་མ་དང་པོ་དེ་ལ་ཨ་ནི་མི་བདུན་ཅུ་ཙམ་བསླེབས་སོང་ཉི་མ་གསུམ་པ་དེ་ལ་མི་ཕལ་ཆེར།

ལགས་སོ། ད་ལྟ་གཞན་ད་ལྟ་སྨན་པ་བསྟན་འཛིན་བཀྲ་ཤིས་ལགས། བསྟན་འཛིན་བཀྲ་ཤིས་ལགས་ཁྱེད་ཀྱི་ཤེས་ཡོན་གྱི་ཐོག་ནས་ད་རེས་ཁྱེད་རྣམ་པ་ཚོ་གི་སྨན་བཅོས་རིན་མེད་ཀྱི་ཞབས་ཞུ་འདི་གི་ལས་དོན་ག་འདྲ་འདྲ་པོ་ཅིག་འགྲུབ་བསམ་གྱི་འདུག་མི་མང་ཚོ་ཏན་ཏན་ད་ཅིག་ཆོས་ཞུ་ཁར་ཕེབས་ཀྱི་ཡོད་རེད་ནི་དེ་འདྲའི་གི་རིན་མེད་ཀྱི་ཅིག་གནང་ནི་ཡིན་ན་དེ་ལ་ཏན་ཏན་སྤྲོ་བ་དང་དགའ་བསུ་ཤུགས་ཆེན་པོ་ཅིག་གནང་གི་ཡོད་ཅིག་ལ་ཁྱེད་རྣམ་པ་ཚོ་ངོས་ནས་གོ་ཕ་ཕན་ཐོགས་ག་འདྲ་འདྲ་པོ་བྱུང་བསམ་གྱི་འདུག།

ནས་ཚོགས་གཙོ་གི་ད་དེ་འདྲས་ང་ཚོ་སྨན་རིན་པ་མེད་སྐོར་སྒང་ལ་ད་ང་ཚོ་གི་འདྲས་ག་ལ་བ་འགོ་ཁྲིད་ཏོ་བྱས་ཡིན་ཨ་ནི་ག་འདྲས་ཏོ་ཏོ་ཆི་ལབ་དུས་ཙམ་པ་ང་རང་གི་སྤྱིར་བཏང་ནས་ཨ་འདྲས་ཐེངས་མ་དང་པོ་ཡིན་དུས་ཙམ་པ་དེ་ག་ལ་བ་ཨ་འདྲས་བྱེད་ཀྱི་འདོད་པ་ཏོ་ལས་ད་ནི་དངོས་གནས་ཀྱི་ད་སྤྱི་ཚོགས་ལ་ཞབས་ཞུ་ཞུ་ཡས་ཀྱི་ད་ཨུ།

ལགས་སོ་ད་ཁྱེད་རྣམ་པ་ཚོ་གི་དེ་ནས་མི་བསྟེན་མཁན་ཉི་མ་དང་པོ་ལ་བདུན་ཅུ་དོན་བདུན་ཟེར་གསུང་གི་འདུག་ཉི་མ་གཉིས་པ་ལ་དྲུག་ཅུ་རེ་བརྒྱད་དང་གསུམ་པ་ལ་བཞི་བཅུ་ལྷག་ཙམ་ཅིག་སླེབས་ཡོད་དུས་མི་འཕོན་ཆེན་པོ་ཅིག་སླེབས་ཡོད་རེད་བསྟན་དེ་ཁྱེད་རྣམ་པ་ཚོ་གི་འདི་ལ་མཉེས་པོ་ཞེ་པོ་བྱུང་ཡོད་ས་རེད་ཨ་ནི་ད་ལྟ་འདི་འདི་ཡོད་པ་ག་རེ་ཟེར་དགོས་རེད

ལགས་སོ་ལགས་སོ། ལགས་སོ་ལགས་སོ། ཨ་ནི་འདི་སྐོར་ལ་ཚེ་དབང་ཚེ་དབང་དོན་གྲུབ་ལགས་ཁྱེད་ཀྱི་དོ་ན་བཞུགས་སའི་ཚ་བ་སྐྱིད་སྡུག་གི་འདི་དེ་འདྲའི་ཅིག་དང་ལེན་གནང་དགོས་ཡ་དྭང་བླངས་ཐོག་ནས་ཅིག་གནང་དགོས་ཡ་གི་དེ་དགོས་པ་རྒྱུ་མཚན་ག་རེ་འདྲ་པོ་ཅིག་བཟོས་སོང། ཨ་ནི་ད་ལྟ་དེ་ང་ཚོ་གི་དེ་གོ་སྒྲིག་བྱེད་དགོས་ཡ་གི་རྒྱུ་མཚན་གཙོ་བོ་འདྲ་ནི་དེ་ག་རེ་ཆགས་བསྡད་རེད་ཟེར་བ་ཡིན་ན་ང་ཚོ། རྒྱལ་བ་རིན་པོ་ཆེ་གི་གོ་བསྡུར་ཡིན་ན་ཡང་ང་ཚོ་འཕྲོད་བསྟེན་དེ་མེད་པ་ཡིན་ན་དེ་གི་མི་ཁ་ཅིག་གི་ཆ་ཧ་ཅང་མེད་པ་རེད་ཟེར་བ་ནི་གསུང་གི་ཡོད་རེད་གོ་བསྡུར་ཡིན་ནོ་ཅིག། བྱས་ཙང་ང་ཚོ་དེ་གི་ཡང་གོ་བསྡུར་དེ་བྱེད་དགོས་ཡ་གི་རྒྱུ་མཚན་གཅིག་ད་དེ་ཆགས་བསྡད་ཡོད་རྒྱལ་བ་རིན་པོ་ཆེ་གི་བཀའ་ནང་བཞིན་སྒྲུབ་བ་ནང་བཞིན་བཀའ་གསུང་བ་ནང་བཞིན་བྱས་ནས་ད་ང་ཚོ་ངོས་འདི་གི་མི་སྲིད་ཀྱིས་ནི། ལས་འགུལ་དེ་ཡོད་ན་ཆུ་ལ་ང་ཚོ་ས་དགྲ་ནང་ལ་སྟོན་པ་ཡིན་ན་རེད་གང་ཅིའི་ཐོག་ལ་བལྟས་པ་ཡིན་ན་རྒན་རྒོན་དང་ནི་གྲྭ་བཙུན་ལ་དེ་འདྲ་ཅིག་མང་པོ་ཅིག་ཁེལ་བསྡད་ཡོད།

དེ་ནས་རྒྱུ་མཚན་དེས་དེ་ལ་བརྟེན་ནས་ད་ང་ཚོ་དེ་འདྲས་བྱེད་ཀྱི་ཡོད་རེད་བྱས་ཙང་ད་ང་ཚོ་ཚོགས་པ་གི་གི་དུས་ཡིན་ནའི་ཚོགས་པ་དེ་འཛུགས་དགོས་ཡ་གི་རྒྱུ་མཚན་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ན། གཞན་ལ་ཕན་ཐོགས་ཡ་ཅིག་རེད་མ་གཏོགས་ད་ང་ཚོ་དམིགས་བསལ་གང་ཟག་སྒེར་ལ་ནི་ཁེ་ཕན་དེ་འདྲས་རག་ཡ་རྩ་བ་ནས་ནི་མ་རེད་དཔེར་ཆ་བཞག་པ་ཡིན་ན་ང་ཚོ་སྐབས་སུ་བབས་པའི་རྒྱུན་ལས་ཡིན་ན་རེད་ཀྱི། ང་ཚོ་ཚང་མ་ཡིན་པ་ཡིན་ན་ལོ་གསུམ།

ཞབས་ཞུ་གནང་དགོས་ཡོད་ས་རེད་ད་ད་རེས་མི་དེ་ཚོ་ལ་རིན་མེད་ཀྱི་ཐོག་ནས་ཡང་ཅིག་ཞབས་ཞུ་དེ་འདྲ་ཅིག་གནང་ཡོང་དུས་ཁྱེད་ལ་མི་སྲིད་ཀྱི་སྤྲོ་སྣང་ཟེར་ན་རེད་ཨ་ནི་ཉམས་མྱོང་འདྲ་བོ་ཅིག་ག་རེ་བསགས་སོང་ཁྱེད་དེ་འདྲའི་ད་ཅིག་དྭང་བླངས་ཐོག་ལ་མཉམ་ཞུགས་བྱེད་དགོས་ཡས་ཀྱི་ཀུན་སློང་དེ་ག་འདྲའི་འདྲ་བོ་ཅིག་སླེབས་སོང།

ཡག་པོ་དཔེ་ཡག་པོ་གསུངས་བཟོད་བཟང་བསོད་ནམས་ཉེས་ཡག་པོ་བཞག་ཟེར་ལེ། ལགས་སོ་ལགས་སོ། ཐུགས་རྗེ་ཆེ། ད་ད་ལྟ་འདི། ངེད་ཀྱིས་འགའ་ཤས་ཅིག་དང་སྐད་ཆ་བཤད་ཡ་བྱུང་ཁོ་ཚོ་གི་ད་ལྟ་ཚ་བ་སྐྱིད་སྡུག་གི་དེ་འདྲ་གི་སྨན་བཅོས་རིན་མེད་ཀྱི་ཞབས་ཞུ་ཞིག་གནང་གི་འདུག་དཔེ་མི་སྲིད་ཀྱི་ཕན་པོ་ཞེ་པོ་བྱུང་སོང་ཟེར་ནི་གི་དེ་འདྲི་ཁོ་རང་ཚོ་ཁྱེད་རང་ཚོ་ལ་བསྟེན་མཁན་དེ་འདྲི་གི་མང་པོ་ཅིག་གི་བསྔགས་བརྗོད་དང་ཡི་རང་བྱེད་ནི་དེ་འདྲི་འདུག་ད་ལྟ་ཚེ་དབང་དོན་གྲུབ་ལགས་ཀྱིས་ཚ་བ་སྐྱིད་སྡུག་ངོས་ནས་གི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང་འབྲེལ་བའི་སྟབས་བསྟུན་ནས་སྨན་བཅོས་རིན་མེད་ཀྱི་ཞབས་ཞུ་གནང་བ་ད་རེས་ཕལ་ཆེར་ཐེངས་མ་དང་པོ་དེ་ཡིན་གྱི་རེད་པ། དེ་བྱེད་དུས་ཨ་ནི་ད་ལྟ་དེ་ཐེངས་མ་དང་པོ་དེ་གི་སྐབས་སུ་དཀའ་ངལ་འཕྲད་ཡ་གཙོ་བོ་ག་རེ་འདྲ་པོ་ཅིག་འཕྲད་ཡོད་ན་མེད་ན་རྡ་རམ་ས་ལ་ལ་ཡང་ཅིག་ཁང་པ་གླ་ཡ་འདྲ་པོ་དང་རེད་པ་ཁྱེད་རྣམ་པ་ཚོ་གི་ས་ད་ཅིག་ག་རེ་ཟེར་དགོས་རེད་ཅིག་གཞུང་ལམ་གི་འགྲམ་དེ་ནས་ནས་ཅིག་གནང་རེད་པ་ག་འདྲ་ག་འདྲ་རེད་མཐུན་ཡང་ཅིག་ཆེ། ཆ་རྐྱེན་འདྲ་པོ་ཅིག་ཅིག་དགོས་དགོས་རེད་པ། མི་དགོས་དགོས་རེད་ཡང་ཅིག་གོ་སྒྲིག་བྱེད་ནི་དགོས་དགོས་རེད། ལས་སླ་པོ་ཅིག་ཡང་བྱེད་ཤོར་ཤོར་དེ་འདྲ་ཡོད་མ་རེད་པ་ལགས་དེ་འདྲ་ཁྱེད་རྣམ་པ་ཚོ་གི་གདོང་ལེན་ག་འདྲ་འདྲ་པོ་བྱས་ཡིན་ན། ད་ད་ལྟ་དེ་ལས་མི་སྲིད་ཀྱི་ང་ལ་དཀའ་ངལ་ཟེར་དེ་འདྲ་གི་མི་སྲིད་ཀྱི་ཁག་པོ་ཅིག་འཕྲད་མ་སོང་ལགས།

དང་པོ་ང་ཚོ་གི་ས་བསྒྲགས་མི་སེར་གྱི་བཏང་མེད་ད་ས་ཆ་དེ་ག་འདྲི་གཅིག་སླེབས་ཡོང་བསམ་ཅིག་དུས་ཅིག་ག་ལབ་དགོས་རེད་ག་འདྲི་ནས་ཆགས་ཡོང་ན་ས་ཆ་ག་འདྲི་ཅིག་རག་ཡོང་ན་བསམ་དེ་འདྲི་ཐུག་དུས་ཅིག་ང་ཚོ་དུས་ཅིག་དཀའ་ངལ་རེད་དུས་ཅིག་བྱུང་ཡོད་རེད་ཡིན་ན་ད་ང་ཚོ་འཕེལ་རྒྱས་ལགས་དངོས་སུ་གི་འབྲེལ་བ་ཡོད་ཅིག་གི་ནི་ད་ལྟ་ང་ཚོ་ད་སོ་སོ་ངོ་ཤེས་པ་དེ་འདྲི་ཅིག་ལས་ནི་བརྒྱུད་ནས་ནི་རེ་བ་ཞུས་པ་ཡིན་རེ་བ་ཞུས་པ་ན་ཤེས་གི་ནི་ད་ན་ཤེས་གི་ང་ཚོ་དེ་འདྲི་ཅིག་ཉི་མ་གཅིག་ལས་ནི་གནམ་ལྕགས་རྡ་ས་གི་ནི་ལས་ཁུངས་ནང་ཅིག་བརྒྱུད་ད་ཕལ་ཆེར

ཡག་པོ་ཞེ་པོ་ཅིག་མཐོང་བ་ལ་བརྟེན་ནས་ད་ང་ཚོ་དེ་འདྲི་བྱེད་ནི་ཡར་བྱོན་གྱི་རེད་དྲན་གི་འདུག་མ་ཟད་ད་གཞན་དག་ང་ཚོ་གི་ད་མཚུངས་དང་འདྲ་ད་དེ་འདྲི་བྱེད་བྱ་བ་ཡིན་ན་ཁོ་ཚོ་ག་བར་ཁྱད་ཡག་གི་མ་རེད་དྲན་གི་འདུག་གང་ལྟར་བྱས་ང་ཚོ་གི་ལས་འགུལ་དེ་ལ་ནི་རྒྱབ་སྐྱོར་མཚོན་གྱི་ཆེད་དུ་རང་བྱས་ནས་ཕར་རེ་རེ་བ་ཞུ་བ་དང་ཁ་ཐུག་ང་ཚོ་ངོས་ནས་དེ་འདྲ་དཔེ་ཁ་ཐུག་ལམ་སང་དེ་འདྲི་བྱེད་འགྲུབ་སོང་ལ་ནི་དེ་འདྲི་བྱས་ནས་སོང་ཙང་ད་ཀྱི་ང་ཚོ་ལས་འགུལ་དེ་ལ་དཔེ་ཁོ་ཚོ་གི་རྒྱབ་སྐྱོར་དང་རྗེས་སུ་ཡི་རང་ཞུ་དགོས་ཡོད་ས་རེད་བསམ་པ་རང་དྲན་སོང་ད་སྤྱིར་བཏང་སྤྱིར་བཏང་ད་ང་ཚོ་གི་ལས་འགུལ་དེ་ཅིག་དཔེ་དཔེ་ཀོའི་ར་མ་ཚད་ད་སྤྱིར་བཏང་ང་ད་ལྟ་དེར་མི་སེར་ཀི་ཚོགས་གཙོ་ཅིག་གི་མི་ཅིག་གིས་དེ་ར་མ་ཚད་ད་གང་ལྟར་སྨན་པ་ཟེར་བ་དང་དེ་དཔེར་ན་བྱས་ནས nurse དང་དེ་ཚོ་མེད་པ་ཡིན་ན་ང་ཚོ་གི་ལས་འགུལ་དེ་ཚོ་དངོས་གནས་དཔེ་ཚགས་ཚུད་པོ་ཞེ་པོ་ཅིག་འགྲོ་གི་མ་རེད་ད་ཁོ་ཚོ་དེ་ཡོད་པ་ལ་བརྟེན་ནས་ད་ང་གི་ད་རེས་དེ་གོ་སྐབས་དེ་དངོས་གནས་དྲང་གནས་ཀྱི་གོ་སྐབས་རེད་ལ་གཉིས་ད་ང་ཚོ་ངོས་ནས་དེ་འདྲི་བྱས་སྤྱི་ཚོགས་ལ་ཕན་པའི་ལས་ཀ་ཅིག་སྒྲུབ་ཤེས་ཀྱི་དེ་ངོས་ནས་དུས་ཚོད་ལ་ནི་མོས་ཀྱི་ཏག་ཏག་ཅིག་རེད་ཞག་དྲན་སོང་ནི་དག་ན་ཤེས་ཀྱི་ད་ལྟ་སྡིངས་ཆ་ཞིག་གི་བརྒྱུད་ནས་ནི་ང་ཚོ་ལ་འཕེལ་རྒྱས་ལགས་བོད་ཀྱི་སྨན་རྩིས་ཁང་རང་ནང་ལོགས་ལ་ད་ཕལ་ཆེར

རྒྱབ་སྐྱོར་མ་བྱས་པ་ཡིན་ན་དེ་ང་ཚོ་གི་མི་སེར་གྱི་ག་ལབ་དགོས་ནད་པ་མང་པོ་དེ་འདྲ་ཅིག་ལ་ལྟ་ཡག་དང་དེ་འདྲ་ཅིག་གི་ཁོ་ཅིག་བྱུང་ཡག་མ་རེད་ད་མི་སེར་གྱི་ཁོ་ཚོར་ལྟ་ཡང་ངེད་རང་ངོས་ནས་ཀྱི་ཚ་བ་གཞིས་བྱེས་མི་མང་ཡོངས་ཀྱི་ཚབ་བྱས་ཏེ་ནི་ཁོ་ཚོ་ཚང་མར་ད་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན། ལགས་སོ་དེ་འདྲའི་ནི་ཡིན་ན་ལགས་སོ། ད་ལྟ་དེ་ཚ་བ་སྐྱིད་སྡུག་དེ་ཁྱེད་རྣམ་པ་ཚོ་གི་ཡང་ཅིག་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ཅིག་ཡང་རང་ཁ་རང་གསོ་ཅིག་བྱེད་དགོས་རེད་ཁྱེད་ཀྱི་དེ་དངོས་ལ་ཅིག་བཀའ་མོལ་གནང་དུས་གསུངས་སོང་ཚ་བ་སྐྱིད་སྡུག་ངོས་ནས་ཡང་ཅིག་སློབ་ཕྲུག་དེ་ཚོ་ལ་སློབ་ཡོན་སྤྲད་ཡ་དང་ནད་པ་དེ་ཚོ་ལ་ཡང་རོགས་པ་བྱེད་ཡ་དང་དེ་རིགས་ལ་སོགས་པ་གི་རྒྱུན་གཏན་དཀའ་ངལ་ཕྲན་བུ་ཡང་དག་རོགས་པ་དགོས་ངེས་དེ་ཚོ་ལ་ཅིག་བྱེད་སྡོད་དུས་ཡང་ཅིག་ཚ་བ་སྐྱིད་སྡུག་ལ་ཅིག་ཡོང་སྒོ་འདྲ་པོ་ཅིག་དགོས་དགོས་ཡོད་ཀྱི་རེད་ད་ལི་དྭང་བླངས་ཞབས་ཞུ་གི་ལས་དོན་འདི་གི་བརྒྱུད་ཅིག་ནས་ཡང་ཞལ་འདེབས་གནང་མཁན་དེ་འདྲི་འདྲ་པོ་ཅིག་ཡོང་གི་ཡོད་ན་མེད་ན་ནི་ཡོང་གི་ཡོད་ན་ཁྱེད་རང་ཚོ་གི་ལེན་གནང་གི་ཡོད་རེད་པས་གང་ཡིན་ཟེར་ན་ཡང་ཕར་ཡར་འགྲོ་སོང་འགྲོ་དགོས་ཡོད་རེད་བ་ཁོ་ཆ་ལི་ནང་གཉིས་དེ་ཚོ་ལ་ཞལ་ལག་རེད་ག་རེ་ཡིན་ནའི་ཅིག་དེ་འདྲ་ཡིན་དུས་དེ་རིགས་ཐོག་ལ་འགྲོ་སོང་ཕར་ཚུར་ཁ་ཐུག་ཡ་འདྲ་བོ་དེ་འདྲ་ཡོང་གི་འདུག་ཨེ། དེ་རིང་གི་ལས་འགུལ་དེ་ལ་ད་ང་ཚོ་སྤྱིར་བཏང་ཚ་བ་དབུས་རྒྱུན་ལས་རང་ངོས་ནས་གི་ད་ད་སྐབས་གསུམ་པའི་དབུས་རྒྱུན་ལས་རང་གི་ཅིག་ལས་འགུལ་ཅིག་སྤེལ་བ་དེ་ཙམ་པ་ལ་སྤྱིར་བཏང་ང་ཚོ་གི་ད་ལྟ་འཕེལ་རྒྱས་རྒན་ལགས་སྔ་སྔོན་ནས་ཅིག་ཞུས་པ་ཡིན་ག་རེ་ཟ། ང་ཚོ་འབྲུ་རྡུང་པ་དེ་འདྲ་རྒྱུན་མ་ཆད་ང་ཚོ་དེ་གའི་ས་ཁྲ་ཚང་མ་བྱས་བཏང་ཡིན་དེ་འདྲའི་བྱས་པ་ལ་བརྟེན་ནས་ནི་ང་ཚོ་ངོས་ད་སྤྱིར་བཏང་ཚོགས་པ་གཞན་དག་ཅིག་ཡོད་རེད་རྒྱ་ཆེ་སྤྱི་ཚོགས་ལ་དེ་འདྲའི་ཅིག་ཡོད་རེད་ནི། དེའི་ནང་ལོགས་ལ་ད་ང་ཚོ་དེ་འདྲའི་མར་བྱས་བཏང་བ་འདི་ཙམ་པ་ལ་ཁོ་ཚོ་ད་ཕེབས་མཁན་ལ་ཡང་དུས་ཚོད་ཀྱི་ག་ལབ་དགོས་རེད་དཔལ་འབྱོར་ཡག་པོ་ཡོང་མཁན་ནི་རེད་ཡང་ང་ཚོ་གི་ལས་འགུལ་དེ་ལ་ཡག་པོ་མཐོང་བ་ལ་བརྟེན་ནས་ཡང་འདི་འདྲའི་བྱས་ནས་ནི་ཡང་ཁ་ཤས་ཀྱིས་ད་སྟོང་ཕྲག་ལྔ་དྲུག་ཁྲི་གཅིག་ཁྲི་གཅིག་དང། བཅས་ཁྲི་གཅིག་སྟོང་ཙམ་འདི་འདྲ་ཅིག་ཞལ་འདེབས་བྱས་ནས་ཚང་ཁྱོན་བསྡོམས་བྱས་ན་ཞལ་འདེབས་ཀྱི་ཞལ་འདེབས་རང་བྱས་ནས། ཁྲི་གསུམ་དང་ལྷག་ཙམ་འདི་འདྲ་ཅིག་སླད་དུ་བྱ་ངོ། དེ་ཡང་ང་ཚོ་ལྟར་མི་སྲིད་ཀྱི། ལུང་པ་གཞན་དག་གི་ལྟར་མི་དེ་འདྲ་ཁས་མ་རེག་མི་སྲིད་ང་ཚོ་ཚ་བ་ཁམས་པ་རང་དེ་འདྲ་ཅིག་ཆགས་དེ་ནི་གོ་དུས་ཡིན་ན་ད་ང་ཚོ་གི་དབུས་སྤྱི་ལས་ཀྱི་ལས་འགུལ་གང་འདྲ་ཅིག་སྤེལ་བ་ཡིན་ནམ་ཁོ་ཚོ

དམིགས་བསལ་འདྲ་པོ་ཅིག་ག་རེ་བྱུང་སོང་ཡི་ཆེད་ལ་ཡང་ཉམས་མྱོང་གསར་པ་འདྲ་པོ་དང། ནི་ཅི་ཡང། ལེགས་སྐྱེས་བཅའ་ཤིག་བསླབ་བྱ་ཟིན་པ་རེད་ནི་ད་ལྟ་ཅི། ག་རེ་ཡིན་ནས་ཅིག་ཤེས་ཡ་གསར་པ་འདྲ་པོ་དེ་འདྲ་ག་རེ་བྱུང་སོང་ཡ། ཨོ་ཀེ་ལ། བྱས་ཙང་ད་ད་ལྟ་སྨན་བཅོས་རིན་པོ་འདིའི་ཐོག་ནས་ཡང་ཅིག།

ཆ་གི་ལྟར་མྱོང་ཚོར་འདྲ་ཅིག་བྱུང་སོང། ཤེས་བྱ་ནི་ད་ལྟ་ད་ལྟ Doctor Edward ཁོ་རང་ཚོ་གི་གོ་སྒྲིག་ཅིག་བྱས་ཡོད་ནི་ཁོ་རང་ཚོ་གི་སྨན་དང་ཚང་མ་ཁོ་རང་ཚོ་རང་འཁུར་ཡོང་གི་རེད། དེ་ཡིན་དུས་དེ་རེད་མ་གཏོགས་བྱས་ཙང་ད་ལྟ་སྨན་ད་ལྟ་ག་ཟེར་དགོས་རེད་སྨན་གྱི་ད་ལྟ་ང་ཚོ་བསྟུན་ན་ལ་ཅི Therapy ལབ་པ་ར་ད་ཅི་ཅི་རང་རེད་ཅི་ག་རེ་ཟེར་ན་ད་ལྟ་པུས་མོ་ནད་པ་ལ་དེ་ཚོ་ཕི་ཕི་བཏང་ཡོད་ལ་ཟེར་བ་དང་ཨ་ནི་རྐང་པ་ལ་ལུམས་བཅོས་ལ་སོགས་དེ་འདྲ་རང་ཡིན་པ་སོང་ཙང་མང་ཆེ་ས་ཅི་ཡོད་ད་ལྟ་ནད་པ་བརྒྱུད་ནས་སོ་སོ་མྱོང་ཚུལ་ག་རེ་གསུངས་ཟེར་ན། ནད་པ་ད་ད་ལྟ་ང་ཚོ་རྡ་རམ་ས་ལ་ཡོད་པའི་རྒན་གསོ་ཁང་རེད་དེ་ནས་ཀྱི་ནད་པ་མང་པོ་ཅིག་ཕེབས་ཡོད་པ་ལ་སྟབས་བསྟུན་ནས་སོ་སོ་མྱོང་ཚོར་ག་རེ་བྱུང་ཟེར་ན་དངོས་གནས་ད་རྒན་རྒོན་འདི་ཚོ་ལ་དངོས་གནས་ཞབས་ཞུ་གི་ཡང་སེ་ཡང་སེ་འདི་འདྲ་ཕེབས་ཐུབ་པ་ཡིན་ན་ཧ་ལས་པའི་ཕན་ཐོགས་ས་རེད་བསམ་ཡ་དེ་འདྲའི་མྱོང་ཚོར་ཅིག་བྱུང་སོང། ད་དེ་ནང་བཞིན་གྱི་ང་ཤི་ད་ང་རང་གི་ག་ལ་འོས་ལ་མྱོང་ཚོར་མང་ཆེ་ས་ག་རེ་ཡོད་རེད་ཟེར་ན།

ཁོ་ཚོ་ད་རྒན་འཁོགས་དེ་ཚོ་གི་རྐང་པ་ན་ཡ་དང་དེ་ཚོ་པུས་མོ་ན་ཡ་དེ་དེའི་རྒྱུན་གྱི་ཐུན་མོང་གི་དཀའ་ངལ་ཞིག་རེད་དེ་འདུག་བ་དེ་ཚོ་ལ་ཅིག་རྒྱུན་རིང་གི་ཡག་པ་ཕྱིན་གྱི་ཡོད་རེད་པས་སྨན་བཅོས་ག་རེ་འདྲ་པོ་ཅིག་གིས་ཁོ་ཚོ་ད་བེད་དེ་སང་འདྲ་ཆགས་ཡ་མེད་ནས་ཡང་གནས་ཀི་མིན་གི་ག་རེ་གི་ཡག་པ་འདྲ་པོ་ཡོད་རེད་རྒན་འཁོགས་དེ་ཚོ་ལ་དེ་རིགས་རིགས་ཀྱི་དཀའ་ངལ་འཕྲད་དུས་ཁོ་ཚོ།

མཐོ་ལམ་མི་འདྲ་བ་ཅིག་ཡང་སོ་སོ་སོར་རིག་པ་གཙང་ནས་ནི་བྱེད་དོ། དེ་བཞིན་ཡང་ཁ་ཤས་རྣམས་པུས་མོ་ལ་བཏབ་ཅིང་བཀལ་ལོ། སྦྱར་བ་ཆ་པུས་མོ་ལྗིད་ཚད་དེ་ཚོ་ཚང་མ་གཟུགས་པོ་ལ་ལྷུང་རུང་དེ་པས་པུས་མོ་གི་འོག་ལ་ད་ལྟ་ང་ཚོ་ཉྭ་ཤ་དེ་ཚོ་ཚང་མ་ཚོ་སྐྲངས་ཏེ་སྨུག་པོ་ཆགས་ཏེ་དེ་ཚོ་ཡང་ང་ཚོ་གི machine འདྲ་བོ་ཅིག་ཡོད་རེད། ད་ལྟ་ཅིག་པུས་མོ་དང་འདྲ་བ་བྱས་ནས་ཨ་ནི cupping དེ་ཚོ་བྱས་ཨ་ཚུགས་འཐེན་ནས་ནི་ཁྲག་ངན་ཁྲག་དེ་ཚོ་མ་སྲིན་དེ་འདྲ་ཅན་ཡོད་དེ་ཁོ་ཚོ་པས་སྲིན་སང་ས་ཅིག་ཆགས་འདྲ་བོ་དེ་ལོག་ད་ད་ཙུའུ་དེ་ད་ད་པུས་མོ་ལ་ད་རྒན་རྒོན་མང་པོ་ཅིག་གིས་ད་ཅིག་ག་རེ་ཟེར་ན་པུས་མོ་ནང་ལོགས་ལ་ཡང་ད་ང་ཚོ་པུས་མོ་གི་ཚིགས་བར་དུ་ལ་ཡང་ཅིག་ང་ཚོ་སྣབས་འདྲ་བོ་དང་ཆུ་སེར་འདྲ་བོ་ཅིག་སྣབས་འདྲ་བོ་བྱས་ར་ད་དེ་རྫོ་བོ་ཅན་བྱས་ཅིང་ཨ་ནི་ཁོ་ཚོ་པུས་མོ་དེ་གཤག་བཅོས་བཏང་དགོས་ཡ་ལ་སོགས་དེ་འདྲས་ཅིག་ཆགས་ཡོང་ད་ད་དེ་ལ་མང་ཆེ་ས་རྐང་འཁོར་དུ་དཔེ་ཕན་གྱི་འདུག་ད་ད་དེ་འདྲ་ཞིག་ཁོ་ཚོ་ཧ་གོ་རེད་རྐང་འཁོར་དེ་རྒྱ་ནི་མང་པོ་དྲགས་འགྲོ་གི་ཡོད་རེད་ད་ད་ད་ད་ང་ཚོ་ཀ་ཙི་སྨན་པ

ཀུན་སློང་ག་འདྲས་འདྲ་པོ་གཅིག་གི་ཐོག་ནས་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གནང་དུས་ཀྱི་སྐལ་བ་བཟང་པོ་ཞེ་པོ་ཅིག་རེད་ཨ་ནི་ཁྱེད་རྣམ་པ་ཚོ་གི་གསུང་ཆོས་ཞུ་ཡག་གི་ཆེད་ལ་གཞན་པ་མི་ལ་ད་ཞབས་ཞུ་དེ་འདྲས་ཞུས་བྱས་ནས་བསྡད་ཡོད་དུས་ཅིག་འདི་ཡང་རང་ཡང་ཅིག་ཆོས་འདྲ་པོ་ཅིག་ཡིན་བསམ་ས་གི་དེ་འདྲས་ཀྱི་ཚོར་བ་ཡོང་གི་འདུག་བས་ཅིག་ཀུན་སློང་རྣམས་འཁྱེར་སྟངས་གི་ཐོག་ནས་ག་འདྲས་འདྲ་པོ་གཅིག་གི་ཐོག་ནས་ཁྱེད་རྣམ་པ་ཚོ་གི་དང་བླངས་ཞབས་ཞུ་དེ་བསྒྲུབ་པ་ཡིན་ན། སྤྱིར་བཏང་ཆ་བཞག་ན་ད་ང་ཚོ་མང་ཆེ་སོ་སོ་བོད་ནས་སླེབས་ཀྱི་ཡོད་རེད་སོ་སོ་ཕ་མ་ཡིན་ནའང་ཕར་ལ་ཐག་རིང་པོ་བཞག་བཞག་དུས་ཙམ་པ་ད་ཏོག་ཙམ་ག་རེ་ལབ་དགོས་རེད་ཕར་ལ་ཡི་རོགས་པ་བྱེད་མ་ཐུབ་ད་ཁ་བ་ག་རེ་ལབ་དགོས་རེད་སོ་སོ་གཅིག་པོ་ལོག་ཨ་ཞི་དོན་ནི་དེ་དུས་ཙམ་པ་ད་ད་ད་ཆ་ནི་ད་ང་ཚོ་དེ་ཚོགས་པའི་ངོས་ནས་འདི་ད་ལོ་རྒན་པ་ད་ད་ནད་པ་ད་དེ་འདྲ་ལ་ཕར་ད་ཏོག་ཙམ་རོགས་པ་བྱེད་ཡ་རག་དུས་ཙམ་པ་སོ་སོ་ཚོར་སྣང་དེ་ཏོག་ཙམ་མི་འདྲ་འདྲ་པོ་ཞིག་འདུག་ད་མཉམ་དུ་རོགས་པ་བྱེད་དུས་ད། སོ་སོ་སོ་སོའི་བསོད་ནམས་ཀྱི་ཐོག་ནས་ད་མི་དེ་ལ་རོགས་པ་བྱེད་ཡོད་བསམ་ནས་ཨེ་འདྲ་ཚོར་སྣང་འདྲ་པོ་ཞིག་སླེབས་ཀྱི་འདུག་ལགས། ལགས་སོ་ལགས་སོ། ཨ་ནི། སོང་དང་འོང། ཨ་ནི། གཅིག་བྱས་དུས་ཙམ་པ་ད་སོ་སོ་སོ་ད། ག་རེ་ལབ་དགོས་རེད་སྨན་ཞབས་པ་ཅིག་སྦྱངས་ཚར་དུས་སོ་སོའི་སེམས་པ་འཁྱེར་སྟངས་ཁོ་རང་ད་མི་གཞན་པ་དེ་ལ་ཕན་ན་འགྲོ་བསམ་ནས་ད་ང་ཚོ་གི་ཨེ་འདྲས་ཅིག་སྦྱངས་ནས་སླེབས་ཀྱི་ཡོད་རེད། ད་ལུས་པོ་ན་བ་ཡིན་ནའང་སེམས་ནང་ལོགས་དཀའ་ངལ་ཡོད་པ་ཡིན་ནའང་ད་ང་ཚོ་གི་འགྲེལ་བཤད་རྒྱག་དུས་ད་ཨ་ནི་ལག་ལེན་ཐོག་ནས་མར་ལས་ཀ་བྱེད་དུས་བད་ཁོ་ར།

ལགས་སོ། ཁྱེད་ཀྱིས་འདི་སློབ་སྦྱོང་བྱེད་སྐབས་སུ། གཙོ་བོ་ག་རེ་ག་རེ་བྱས་ཡོད་རེད་སྦྱང་ཡ་མང་པོ་ཡོད་རེད་པས་འདི་དུས་ཡུན་ག་ཚོད་ཅིག་གིས་ཨ་ནི་ད་ལྟ་དེ་འདྲས་ཅིག་ཆགས་ཀྱི་ཡོད་རེད། འདི་ཡང་ཅིག་སློབ་གྲྭར་འགྲོ་ཡོང་དུས་སློབ་སྦྱོང་གི་དུས་ཡུན་རིང་པོ་འདྲ་པོ་ཞིག་ག་དུས་ག་ཚོད་ཅིག་བྱེད་དགོས་ཡོད་རེད་ཨ་ནི་ཁྱེད་ཀྱིས་ད་ལྟ་གསུང་ཆོས་སྐབས་སུ་ཁོ་ཚོ་ལ་ཅིག་སྐུ་སྙུང་སྐབས་སུ་གཙོ་བོ་འདྲ་པོ་ཅིག་ཁོ་ཚོ་ལ་དཀའ་ངལ་ཡོད་ས་འདྲ་པོ་ཅིག་ག་བ་ག་བ་རེད་མདོ་རྐང་པ་རེད་སྒལ་པ་རེད་ཤོག་ག་ས་ལ་ཡིན་ན།

དམིགས་བསལ་གྱི་དེ་ག་ལ་ཅིག་གི་འགྲིག་ཡོད་དང་མེད་དང་ངས་དེ་འདྲ་དམིགས་བསལ་གྱི་ལས་མེད་རེད་བ། དེ་དང་ད་ང་ཚོ་ཚ་བ་སྐྱིད་སྡུག་ཁོ་རང་གི་ཆ་བཞག་པ་ཡིན་ན་དང་པོ་ནས་ངས་ཞུས་ཟིན་པ་ཡིན་རྒྱལ་བ་རིན་པོ་ཆེའི་བཀའ་དགོངས་དང་མ་འགལ་བ་ཅིག་ནི་བཙན་བྱོལ་བོད་གཞུང་གི་ནི་སྒྲིག་གཞི་དང་མ་འགལ་བ་ཅིག་ནི་གཙོ་ཆེ་ཤོས་ད་ཆོལ་ཁ་ཆོས་ལུགས་དག་དེ་འདྲ་ཅིག་དབྱེ་འབྱེད་བྱེད་ཀྱི་དེ་འདྲའི་ཆོས་ལ་ང་ཚོ་གི་མ་ཡིན་པ་སོ་སོ་གི་ནི་ཁ་ཡོད་ལག་ཡོད་གི་ནི་ཚ་བ་ཁམས་པ་རང་དེ་ཚོ་ནི་དཀའ་ངལ་ཡོད་པ་ཡོད་ན་དེ་ཚོའི་ག་ལ་རང་ཟིག་ནི་ནི་དེ་འདྲ་ཅིག་བྱེད་དགོས་རེད་ད། ང་རང་གི་ཆ་བཞག་པ་ཡིན་ན་དེའི་དངོས་གནས་དྲང་ནས་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག་ག་ཅི་ལབ་ན་ཁ་ཡོད་ལག་ཡོད་ཀྱི་མི་དེ་ཚོ་ཚང་མ་ད་ལྟ་བར་གྱི་འདས་ཟིན་ད་ལྟ་བར་ད་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་གི་ད་ལྟ་བར་གྱི་བལྟས་ཡོང་དུས་ཚང་མ་ལ་སློབ་ཕྲུག་གི་ཆ་ལ་ཡིན་པ་ཡིན་ན་གྲངས་འབོར་མང་པོ་ཅིག་ལ་རོགས་པ་བྱེད་ཐུབ་ཡོད་རེད། ནད་པ་གི་ཆ་ལ་ཡིན་པ་ཡིན་ན་གྲངས་འབོར་མང་པོ་ཅིག་ལ་ང་ཚོ་དངོས་གནས་རོགས་པ་བྱེད་ཐུབ་ཡོད་རེད། དེ་ག་ནང་བཞིན་གྱི་རྒན་གོག་གི་ཆ་ལ་ཡིན་པ་ཡིན་ན་དེ་ཚོ་ག་ལ་ཡང་དུས་ཚོད་ཅིག་རྒན་གོག་དེ་ཚོ་གཏན་འཁེལ་མེད་པ་ཡིན་ན་ཡང་ཁོ་ཚོ་ལ་གཏན་འཁེལ་གྱི་མཐུན་འགྱུར་བཞག་ཡ་དང་ལ་སོགས་པ་ཡང་འདི་འདྲའི་ཚེ་ན་ཡག་པོ་དེ་འདྲའི་བྱེད་ཐུབ་ཡོད་རེད།

ཆུ། indirect ལ་ནི་མ་གིས་ད་གང་ལྟར་དེ་འདྲའི་ཆེད་ནི་ང་ཚོ་བོད་གཞུང་ལ་ཡིན་ན་ཡང་དུས་དུས་ཀྱི་རོགས་པ་བྱེད་དེ་འདྲའི་ཅིག་བྱ་དགོས་རེད་དེ་གཅིག་རེད་ལ། གཉིས་ནི་ད་ང་ཚོ་གི་སྐྱིད་སྡུག། ཚོགས་པ་ཁག་གི། ཕྱོགས་རིགས་ལ་ནི་མ་གིས་ད་དེ་འདྲའི་ཐོག་ལ་ང་ཚོ། ག་དེ་ང་ཚོ་བཀའ་ཟུར་བོད་པའི་རྒྱུད་ལས་དང་དེ་འདྲའི་ཅིག་འགན་ཅིག་འཁྱེར་ཚར་བ་ཞིག་ཡོད་ལ། ཨ་ནི་ཚོགས་པ་ཁག་རིགས་གང་ནི་འདྲ་མི་འདྲ་གང་ཟག་རེ་ལ་དེ་འདྲའི་གི་བྱེད་སྒོར་ཕྱོགས་དགོས་ཡ་མ་རེད། སྒྲིག་འཛུགས་ནས་བསྐྱལ་བའི་ང་ཚོའི་སྒྲིག་འཛུགས་ཀྱི་ར་ལྟ་སྒྲིག་འཛུགས་དེ་ནང་བཅུག་ལ། རྒྱལ་བ་རིན་པོ་ཆེ་བཀའ་གི་སྲིད་བྱུས་དང་བཙན་བྱོལ་བོད་གཞུང་གི་སྙན་ཡང་ལངས་ཕྱོགས་ག་རེ་ཡིན་པ་ར་དེ་ག་ལ་ནི་ཐེ་ཆག་ག་ར་ཐེ་གཏོང་བྱེད་ནི་འགྲོ་ཡ་ར་མ་གཏོགས་གཞན་དག་གང་ཟག་སྒེར་གཅིག་གི་ག་ལ་གོ་ར་ཚོགས་པ་གཅིག་གི་སྒེར་གཅིག་གི་འགན་དབང་ག་ལ་གོ་ར་ད་སྒེར་གཅིག་གི་ཟིན་ཚར་བ་ཞིག་ལ་སོ་སོ་རང་ན་གང་འདྲའི་བྱེད་ཡ་བྱེད་ཡོད་ད་ཚོགས་པ་ལས་ཤོ་གང་འདྲའི་མང་ཆེ་དེ་འདྲའི་བེད་སྤྱོད་བཏང་ཡ་ལ་སོགས་པ་དང་འདི་ནི་ད་ལྟ་བར་དུ་ཚོགས་པ་ང་ཚོ་ཚོགས་པ་བྱུང་ཡ་མ་ར་ལ་མ་འོངས་པ་ལ་ཡང་འདི་རིགས་བྱུང་ཆོག་གོ་མ་རེད་ལ་ཡིན།

ལགས་སོ། ད་དེ་བཞིན་ད་ལྟ། ཨ། ཁྱེད་ཀྱིས་གོང་ལ་ཚ་བ་སྐྱིད་སྡུག་ཉིས་སྟོང་བཅུ་གསུམ་ལོ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཞིས་བྱེས་གཉིས་ཀྱིས་བརྟན་བཞུགས་ཅིག་ཕུལ་པའི་སྐབས་དུས་དུས་ཀྱི་ཨ་ནི་ད་ལྟ་ཅིག་ཚང་མ་ཚུར་རུག་རུག་འདྲ་པོ་ཅིག་བཟོ་ཐུབ་པ་ལ་བརྟེན་ནས་ཨ་ནི་ད་ལྟ་ཅིག་ཚ་བ་སྐྱིད་སྡུག་གི་ཁང་པ་དེ་འདྲའི་གསར་རྒྱག་བྱེད་ཐུབ་པ་ཡ་ལ་སོགས་པ་དེ་འདྲ་བྱུང་ཡོད་ས་རེད་ད་ཡིན་ན་ཡང་ཚ་བ་སྐྱིད་སྡུག་མུ་མཐུད་གནས་དགོས་དུས། ཅི་སོ་སོ་སོ་སོ་ལ་ཡང་ཅི་ཡོང་འབབ་དགོས་ཡ་འདྲ་བོ་ཅི་དེ་གལ་ཆེན་པོ་ཆགས་རྒྱུ་རེད་ཨ་ནི་དེ་བཞིན་དུ་ཕུགས་ཕུགས་ཀྱི་ཚ་བ་སྐྱིད་སྡུག་རང་གི་སོ་སོ་སོ་སོ་རང་གི་ཡང་ཅི་ཁང་པ་གླ་ཡ་ཟེར་ན་རེད་ཡང་ཅི་མགྲོན་ཁང་འདྲ་བོ་དང་དེ་འདྲའི་གི་རྒྱུ་རྐྱེན་ནི་ཅི་རྒྱུན་དུ་ཚུར་ཡོང་འབབ་ཡོད་ཡ་གི་ཡོང་ཡ་གི་དེ་འདྲའི་གི་ཁྱེད་རྣམ་པ་ཚོ་གིས་བཟོ་ཐུབ་པ་ཡོང་གི་ཡོད་རེད་པས། ཨ་ལས་འགན་ལ་དེ་ད་ལྟ་ངས་དེ་ལ་འགྲེལ་བཤད་བྱས་གཅིག་ལྷག་བྱས་ང་ཚོ་གི་ཁང་པ་ལ་ད་ཁང་པ་ཆེ་བོ་གཅིག་རྒྱག་ཡོད་རེད་ཁང་པ་དེ་ནང་ལོགས་ལ་ད་ང་ཚོ་གི་དེ་ཚོགས་ཁང་གཅིག་ཡོད་རེད་ད་ནི་འོག་ལ་ཐོག་བརྩེགས་ཕལ་ཆེར་ཐོག་བརྩེགས་ལྔ་ཙམ་གཅིག་ཡོད་རེད་དེ་ནང་ལོགས་ལ་ད་ང་ཚོ་གི་ཁང་པ་ཁང་མིག་དགུ་ཡོད་ཁང་པ་དགུ་དེ་ག་རེ་བྱེད་དགོས་ལབ་ན་གཞན་དག་ལ་གླ་བཏང་ནས་ཟླ་བ་ཟླ་བ་ལ་གླ་བཏང་ནས་དེ་འདྲའི་བྱེད་བྱེད་དགོས་རེད་དེའི་ཐོག་ནས་ད་ཡོང་འབབ་ཅིག་ཡོང་དང་ཡོང་ཟླ་བ་རེ་རེ་ལ་ཕལ་ཆེར་ཁྲི་ལྔ་དང་ག་ཅིག་ལ་དེ་འདྲ་ཅིག་ཡོང་འབབ་ཅིག་དེ་སླེབས་སླེབས་པ་དེ་འདྲ་ཅིག་ཆགས་དགོས་རེད། ཨོ། འདིའི་ཐོག་ནས་ད་ང་ཚོ་ལ་ད་དུས་དུས་ཀྱི་རོགས་པ་བྱེད་ཡ་ཡིན་ན་རེད་དེ་ཚོའི་ཕྱོགས་གང་ཅིའི་ཐོག་ལ་དེའི་ཐོག་ལ་ཅིག་བྱུང་གི་ཡོད་ད་དེ་ཚོའི་སྐྱེད་ཤོད་དུ་ད་ང་ཚོ་བཀའ་ཟུར་བོད་པའི་སྐབས་གཉིས་པ་གས་ནས་ང། སྐབས་དང་པོ་གི་ལབ་གི་ར་ད། ཁོ་ཚོ་གི་དཀའ་ལས་བརྒྱབ་ནས་ད་ཁང་པ་ཆེ་བོ་ཅིག་དེ་འདྲ་ཅིག་བསླང་ཐུབ་པ་ལ་བརྟེན་ནས་དེ་དེ་འདྲ་ཅིག་བྱུང་བྱ་འཇུག་ཅིག་རེད་ལ།

གང་ལྟར་ཚོགས་པ་གི་དངུལ་དང་ནི་གཞན་དག་གི་རྒྱབ་སྐྱོར་བྱེད་པ་གཉིས་ཀྱིས་མཉམ་རུབ་བྱས་ནས་ནི་དེ་འདྲའི་ཕྱིར་ནི་ད་ལས་འགུལ་བྱས་ནས་ནི་ད་ལྟ་བར་དུ་ཚགས་ཚུད་པོ་ཞེ་པོ་ཅིག་འགྲོ་ཡ་རེད་ལ། ནི་མ་འོངས་པ་ལ་ཡང་འདི་དང་འདི་འདྲ་བ་ཅིག་ད་དེ་འདྲ་ཅིག་བྱེད་ཐུབ་ན་ནི་དཔེ་ཡག་པོ་འདུག་ལ་ཡང་དམིགས་བསལ་གྱིས་ནི་ད་ལྷག་པར་དུ་ད་ལྟ་ཚོགས་པ་ཁག་མང་པོ་ཡོད་དུས་ཙམ་པ་ལ་ཡང། མདོ་དབུས་ཁམས་གསུམ་ནས་ཚོགས་པ་གཅིག་ཏུ་ཡོད་དུས་ཙམ་པ་ལ་ད་དམིགས་བསལ་གྱི་ཆབ་སྲིད་ཐོག་ལ་རང་དེར་དམིགས་བསལ་ཅན་མ་ཡིན་པར་སྐབས་སུ་བབས་པའི་སོ་སོ་གི་ས་གནས་ས་གནས་ཀྱི་ནི

མི་འདྲ་མིན་སྣ་ཚོགས་ཡོང་གི་འདུག་བའི་ལོ་ཚད་དང་དེ་འདྲའི་ཐོག་ནས་དཀའ་ངལ་འཕྲད་བསྟེན་མཁན་ཡོང་མཁན་དེ་ཚོ་མང་ཆེ་བ་གཅིག་ག་འདྲ་འདྲ་བོ་རེད་འདུག་ལ། ཨོ་ལགས་སོ་རྒན་ལགས་ད་ལྟ་ང་ཚོ་སྨན་བཅོས་རིན་མོ་དེ་ལ་ད་ནད་པ་མང་ཆེ་ཤོས་གཅིག་ཡོད་བོད་པ་བྱས་དེ་ནང་བཞིན་གྱི་ད་དབྱིན་ཇི་ཡ་ཡོང་གི་འདུག་ཨ་ནི་རྒྱ་གར་ཡ་མང་པོ་སླེབས་སོང་ད་ད་རྒྱ་གར་དེ་ལ་གསུང་ཆོས་ཕེབས་བསྡད་མཁན་དཔེ་མང་པོ་འདུག་དེ་ཚོ་མང་པོ་སླེབས་སོང་ད་མང་ཆེ་ཤོས་ད་ད་བོད་པ་རེད།

ཁོ་རང་ཚོ་ལ་རོགས་པ་ཞུ་ཡས་གཙོ་བོ་ག་རེ་འདྲ་བོ་བྱ་དགོས་རེད་སྨན་ཞབས་པ་གཅིག་ཡིན་པའི་གི་ཆ་བྱས་ནས་ཁོང་ཚོར་བསྟེན་མཁན་ཡོང་མཁན་དེ་ཚོ་ལ་ཁྱེད་ཀྱི་ངོས་ནས་གི་ཁྱེད་རྣམ་པ་ཚོའི་གི་དང་བླང་གི་ཞབས་ཞུ་གི་ལས་དོན་སྒྲུབ་པའི་སྐབས་སུ་ཁྱེད་ཀྱི་ཆ་ཤེས་དེ་གཙོ་བོ་ག་རེ་རེད་བསྡད་ཡོད་རེད་སྐབས་དེ་དུས། ང་རང་གི་ལས་ཀ་གཙོ་བོ་དེ་ད་དང་པོ་ཡར་ཡོང་ནད་པ་ཡར་ཡོང་དུས་ཙམ་པ་ནད་པ་གི་ད

སྐེད་པ་ན་བ་དེ་འདྲ་རི་སྒང་ལ་ཡིན་དུས་ཙམ་པ་ཁ་ཤས་ཀྱི་སྙིང་རྗེ་ཡ་ང་མིད་པ་བདེ་བོ་མི་འདུག་ང་གློ་བ་དེ་ནས་འདི་འདྲ་གཟུག་རྒྱག་ཡོང་གི་འདུག་ད་འདི་འདྲ་མང་པོ་ཅིག་ལབ་ཡོང་གི་འདུག་ར་དེ་འདྲ་ཡིན་པ་ཡིན་ན་ད་ང་ཚོ་དམིགས་བསལ་གྱི་སྨན་བཅོས་དེ་འདྲ་མེད་དུས་ཙམ་པ་ཡང་ངས་འགྲེལ་བཤད་ཕར་ཡག་པོ་བྱས་བརྒྱབ་བྱས་ཕྱི་ལོགས་ལ་སྨན་ཁང་འདི་འདྲ་འདི་འདྲ་ཡོད་རེད་དེ་འདྲ་ལ་སྟོན་ཐུབ་ན་ཡག་པོ་རེད་ལབ་ནས་འདི་འདྲ་བྱས། འགྲེལ་བཤད་བརྒྱབ་བྱས། སྤྱིར་བཏང་ནི་ད་ང་ཚོའི་གི་ལས་གཞི་སྤེལ་རྒྱུ་ལ་དཔའ་བའི་ནི། ན་ཚ་ཡོད་རྒུ་དེ་ཚོ་ཚང་མ་ནི་བང་རིམ་བང་རིམ་མར། ག་རེ་ག་རེ་ན་ཡོད་ཡོད་མེད་དེ་ཚོ་མར་བྲིས་ནས་ནི་ཨེམ་ཆི་དེ་འདྲས་དེ་འདྲས་ད། དུས་ཚོད་སྟོང་པ་ཆགས་ད་ག་ལབ་དགོས་རེད་ཨེམ་ཆི། ནད་ནད་པ་ཚང་མ་ཨེམ་ཆི་གཅིག་གིས་ལམ་སང་ལྟ་ཐུབ་མ་ར། ནི་འོ་འདི་གི་ཨེམ་ཆི་གཅིག་སྟོང་པ་ཆགས་པ་དང་འདི་ནས་ཡར་ཁྱེད་རང་དེ་ནས་ཡར། ད་ཨེམ་ཆི་སྟོང་པ་ཆགས་ཀྱི་ཆགས་ཀྱི་ཡར་འགྲོ་ན་འགྲིག་གི་རེད་ལབ་ནས་ད།

ཕྱི་ལོགས་ཀྱི་མི་མང་པོ་བྱུང། ལགས་སོ། བསྟན་འཛིན་བཀྲ་ཤིས་ལགས་ཁྱེད་ད་ལྟ་སྨན་པ་ཅིག་ཡིན་པའི་གི་ཆ་ནས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཅིག་ན་ཚ་ཅིག་བགྱིད་དགོ་བཙལ་ཅིག་མང་ཤོས་འདྲ་པོ་ཅིག་ག་རེ་འདྲ་པོ་ཅིག་ལ་དཀའ་ངལ་འཕྲད་བསྡད་གི་འདུག་འཕྲོད་བསྟེན་གི་ཆ་ཆ་ནས་རེད་ཨ་ནི་དེ་ཚོ་ཡོང་ཡ་གི་ཡང་ཅིག་ཟས་བཅུད་དང་གང་ཅིའི་ཐོག་ནས་མ་འདང་ས་ཆ་ག་རེ་འདྲ་པོ་ཅིག་ཡིན་ན། ད་ད་ཁ་ལོར་ད་ད་ཅིག་བཙན་བྱོལ་སྤྱི་ཚོགས་ནང་ལ་ན་ཚ་མང་ཤོས་འདྲ་བོ་ལབ་ན་རེད་ད་ཁ་ལོར་འཛམ་སྤྱི་དང་འཛམ་གླིང་ནང་ཁ་ལོར་ན་ཚ་མང་ཤོས་དེ་དག་དེར་བ་ལ་ད་ཕོ་བ་ན་ཚ་བྱས་ནི་ད་དེ་གི་རྐྱེན་པས་ནི་ད་གྲུམ་བུ་ན་ཚ་འདྲ་བོ་དང་ཡ་མ་འདྲ་བོ་དང་ལས་དང་ཚང་མ་ད་ཁ་ལོར་མ་རྒྱུ་གཙོ་བོ་དེ་ཕོ་བ་ལ་ཐུག་བསྡད་ཡོད་རེད་བ་ལགས་འོ་དེ་གི་ཕོ་བ་ན་ཚ་དེ་རིང་ང་ཚོ་གི་ད་ཁ་ལོར

གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་འདི་ད་ཅིག། དཔེ་མི་སྲིད་ཀྱི་རྩ་ཆེན་པོ་ཅིག་རེད་བ་ལགས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་ཆེན་པོ་ཆགས་འགྲོ་གི་ཡོད་རེད་ཨ་ནི་སྔོན་མ་ཡིན་ན་ད། ནུབ་ཕྱོགས་ཡུལ་གྲུ་ལ་དེ་འདྲ་ཕེབས་ཐུབ་གི་ཡོད་རེད་ད་ང་ཚོ་ཡིན་ན་ད་འདི་སྐབས་སུ་དྲ་རྒྱ་ཐོག་ལ་མ་ཞིག་གནང་ཐུབ་གི་ཡོད་མ་རེད། གསུང་ཆོས་ཀྱི་སྐབས་སུ་ཁྱེད་རྣམ་པ་ཚོ་གི་ཞབས་ཞུ་དེ་འདྲ་ཅིག་བྱུང་ཡིན་འདི་ཡང་ཅིག་འདི་ལ་དམིགས་བསལ

ད་རིན་པོ་ཆེ་གི་གསུང་ཆོས་མར་གསུང་དུས་ད་ཆུ་ཚོད་གཅིག་གི་རིང་ཡང་མིན་ན་ཆུ་ཚོད་ཕྱེད་ཀ་དེ་འདྲའི་རིང་རེད་ཨ་ནི་རྒན་རྒོན་དེ་ཚོ་ད་ང་རང་ཉམས་མྱོང་ལབ་ན་སོ་སོ་ཐག་ཉེ་ལ་བསྡད་བསྡད་མཁན་རྒན་རྒོན་དེ་ཚོ་དཔེ་པུས་མོ་ན་ནི་ད་རྐང་པ་མར་བརྐྱང་ས་མ་རག་ཨ་ནི་རྐང་པ་ཡར་བསྐུམ་ན་མ་འགྲིག་མི་མང་པོ་ར་དེ་འདྲ། ཨ་ནི་ཁོ་ཚོ་ཡར་ལངས་ཐུབ་ལ་མ་ཐུབ་འདྲ་དེ་འདྲའི་དཔེ་མང་པོ་མཐོང་སོང་ད་སྔོན་མ་ང་ལ་དྭགས་ལ་དུས་ཁོང་ཅིག་དང་ད་དུས་ཁོང་ཅིག་གང་ལ་གང་ས་མང་པོ་ཞུ་ཡག་གི་གོ་སྐབས་བྱུང་སོང་དེ་ཡིན་དུས་ཨ་ནི་དེ་འདྲའི་ཅིག་མཐོང་དུས་ད་སོ་སོ་ཡང་ཅིག་སྨན་པ་གི་ད་ཅིག་ང་ཚོ་སྨན་གཞུང་ནང་ལ་རྒྱུ་ནི་བློ་ལྡན་བསམ་པ་དཀར་བ་དང་དམ་ཚིག་ལྡན་ཞིང་རྣམ་པ་བཟོ་བ་དང་བྱ་བ་ལ་བརྩོན་མི་ཆོས་མཁས་དང་དྲུག་ལ་ད་ལོ་རྒྱུ་རྣམ་པ་དྲུག་ཞིག་ཡོད་རེད་དེ་ཚོ

སྐྱབས་མགོན་རིན་པོ་ཆེ་གིས་རྟག་ཏུ་དུས་ནས་དུས་དུ་ཨ་ནི་ཅིག་སེམས་པ་བཟང་པོ་འཁྱེར་དགོས་ཡ་དང་ཨ་ནི་མི་དམངས་ལ་ཞབས་ཞུ་གང་ཐུབ་ཐུབ་ཞུ་དགོས་ཡ་གི་ལམ་ལམ་སྟོན་མང་པོ་གནང་བ་ནང་བཞིན་གྱི་ད་སོ་སོའི་མཚམས་ནས་ཡང་ཅིག་སྨན་པ་ཅིག་ཆགས་དེ་རེད་ཡིན་ན་ད། སོ་སོ་སྐད་ཅིག་གི་ལམ་སང་ཅིག་སྒྲུབ་ཐུབ་ཡ་དེ་འདྲ་ཅིག་མི་འདུག་ཨ་དེ་ཡིན་དུས་ད་ཅིག་སྤྱི་ཚོགས་ཞབས་ཞུ་འདི་བརྒྱུད་ནས་ཡང་ཅིག་མི་སྣ་མང་པོ་མཉམ་འཛོམས་བྱས་ཨ་ནི་དེ་བརྒྱུད་ནས